རྒྱ་ནག་གི་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་དང་ཆབ་སྲིད་གྲོས་མོལ་ཚོགས་འདུ་བཅས་ཚོགས་ཆེན་གཉིས་ཞེས་པ་དེ་བདུན་ཕྲག་རྗེས་མར་རིམ་པས་ཚོགས་འགོ་ཚུགས་རྒྱུ་ཡིན་པ་དང་ཉེ་ཆར་ཚོགས་ཆེན་གཉིས་ཀྱི་ཚོགས་ཡུལ་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་སྤྱི་ཚོགས་བརྟན་ལྷིང་ཐད་ཀྱི་དམ་དྲག་ཆེ་རུ་བཏང་ཡོད་པ་མ་ཟད། སྔར་སྲོལ་ལྟར་པེ་ཅིང་དུ་གནས་བཞུགས་རྒྱ་ནག་གཞུང་དང་ཆབ་སྲིད་ལྟ་བ་ཐ་དད་འཛིན་མཁན་དང་དེ་བཞིན་ཕྱི་རྒྱལ་བ་ཚོ་ལ་ལྟ་སྐུལ་ནན་མོ་བྱེད་བཞིན་པ་རེད། རྒྱ་ནག་གཞུང་གིས་དེང་སྐབས་དཔལ་འབྱོར་ག་ལེར་བསྐྱར་གསོ་ཡོང་བཞིན་པ་དང་བསྟུན་ནས་ཉེན་ཁ་རྒྱང་རིང་ལ་གཡོལ་ཐབས་ཀྱིས་སྤྱི་ཚོགས་བརྟན་ལྷིང་ལ་སྲུང་སྐྱོབ་བྱས་ནས་དཔལ་འབྱོར་འཕེལ་རྒྱས་གཏོང་བའི་དམིགས་ཡུལ་དེ་འབད་བརྩོན་ལ་བརྟེན་ནས་འགྲུབ་ཐུབ་རྒྱུ་ཞིག་ལ་ཡིད་ཆེས་བརྟན་པོ་ཡོད་ཅེས་བརྗོད་འདུག་དེ་ཡང་རྒྱ་ནག་གཞུང་འབྲེལ་གསར་ཁང་གི་གནས་ཚུལ་སྤེལ་བ་ལྟར་ན་རྒྱུན་ལས་ཉི་ཤུ་རྩ་བཞི་ཡིས་གྲུབ་པའི་རྒྱ་ནག་དབུས་ཆབ་སྲིད་རྒྱུན་ལས་ཀྱིས་རེས་གཟའ་ཕུར་བུ་ཉིན་ལ་ཚོགས་འདུ་ཞིག་འཚོགས་ནས་གཞུང་གི་ལས་བསྡོམས་སྐོར་ལ་གྲོས་བསྡུར་བྱས་ཡོད་པ་དང་ལས་བསྡོམས་ཀྱི་སྙན་ཐོ་དེ་བདུན་ཕྲག་རྗེས་མར་སྲིད་བློན་ལི་ཁེ་ཆང་གིས་སྒྲོག་སྦྱང་གིས་སྤྱི་ཟླ་གསུམ་པའི་ཚེས་ལྔ་ཉིན་ལ་རྒྱལ་ཡོངས་མི་དམངས་འཐུས་མི་ཚོགས་ཆེན་ཞེས་པ་དེ་ཡི་ལོ་འཁོར་ཚོགས་འདུ་ཡི་ཐོག་ལ་གྲོས་མོལ་གྱིས་ཐག་གཅོད་བྱ་རྒྱུ་རེད་འདུག་དེ་དང་དུས་མཚུངས་སུ་རྒྱ་ནག་ནང་དུ་ཏོག་དབྱིབས་ནད་དུག་གི་འགོག་སྨན་བཞེས་མྱོང་མཁན་མི་སྟོང་ཕྲག་མང་པོ་ལ་འགོག་སྨན་བཞེས་རྗེས་ནད་རོ་ལྷག་ཡོད་པ་དེ་དག་གིས་ཟླ་བ་རྗེས་མའི་ནང་གི་ཚོགས་ཆེན་གཉིས་ཚོགས་སྐབས་རེ་ཞུ་ཡི་གེ་ཞིག་འབུལ་རྒྱུ་ཡི་འཆར་གཞི་འཐེན་ནས་གཞུང་གིས་ནད་དུག་འགོག་སྨན་བཞེས་མཁན་ཚོ་ལ་གུན་གསབ་སྤྲོད་དགོས་པའི་རེ་འདོད་བཏོན་བཞིན་པ་རེད། ཡིན་ནའི་དེ་སྔོན་ཚོགས་པ་དེའི་ནང་གི་ཚོགས་མི་འགའ་ཤས་ལ་རྒྱ་ནག་གཞུང་གིས་དམ་དྲག་བྱེད་མྱོང་ཡོད་སྟབས་རིང་མིན་ཁོང་ཚོ་ཡིས་ཚོགས་ཆེན་གཉིས་སྐབས་སུ་ཞུ་འབོད་བྱེད་ཐུབ་མིན་དང་གནས་སྟངས་ག་འདྲ་ཆགས་རྒྱུ་ཡིན་མིན་སོགས་ཀྱི་ཐད་ནས་རྒྱལ་སྤྱིའི་སྤྱི་ཚོགས་ཀྱི་དོ་སྣང་ཆེན་པོ་སླེབས་བཞིན་པ་རེད། ཡང་དེ་སྔོན་རིམས་ནད་སྐོར་གྱི་ཆེད་མཁས་པས་རྒྱ་ནག་གཞུང་གིས་འགོག་སྨན་སྐོར་གྱི་ཆ་འཕྲིན་སྦས་གསང་མེད་པར་ཕྱིར་སྤེལ་བྱེད་དགོས་པ་དང་དེ་བཞིན་འགོག་སྨན་བཞེས་ན་གནོད་སྐྱོན་ག་རེ་འབྱུང་སྲིད་མིན་ཐད་ཀྱི་གནས་ཚུལ་གསལ་བཤད་བྱེད་དགོས་པའི་རེ་འབོད་བྱས་ཡོད་ཀྱང་རྒྱ་ནག་གཞུང་གིས་ཁ་ཡ་བྱས་མེད་པ་རེད། རྒྱ་ནག་ཆབ་སྲིད་རྒྱུན་ལས་ལྷན་ཚོགས་ཅེས་པ་དེས་ན་ནིང་ལོ་རུ་རྒྱ་ནག་གི་དཔལ་འབྱོར་དང་སྤྱི་ཚོགས་ཀྱི་ཡར་རྒྱས་ལ་གདེང་འཇོག་ཚད་མཐོན་པོ་བྱས་ཡོད་པ་དང་ཁོ་ཚོ་ཡིས་རྒྱ་ནག་གིས་ཕྱི་ཡི་གནོན་ཤུགས་དང་ནང་གི་དཀའ་ངལ་ཡོད་ཚད་སངས་ནས་ནད་དུག་འགོག་སྲུང་ནས་རིམ་བཞིན་དཔལ་འབྱོར་བསྐྱར་གསོ་ཡོང་བའི་དམིགས་ཡུལ་ཕྱོགས་སུ་གོམ་པ་སྤོས་བཞིན་ཡོད་ཚུལ་བརྗོད་འདུག་དེ་བཞིན་རྒྱ་ནག་གི་སྲིད་བྱུས་གཏན་འབེབས་བྱེད་མཁན་མཐོ་རིམ་དཔོན་རིགས་ཚོས་དང་པོ་གསར་པ་བཙུགས་ནས

ད་ལན་ཁྲིམས་ལུགས་དེ་ལ་བསྐྱར་བཅོས་བྱེད་དགོས་དོན་གཙོ་བོ་ནི་དུས་ཀྱི་འགྱུར་འགྲོས་དང་རྒྱལ་སྤྱི་དང་རྒྱལ་ནང་གི་གནས་སྟངས་ལ་དཔག་ནས་འཕྲུལ་རིག་ལག་རྩལ་ཡར་རྒྱས་ཤུགས་ཆེན་འགྲོ་བཞིན་པའི་སྐབས་ལ་རྒྱལ་ཁབ་ཀྱི་གསང་བ་སྲུང་སྐྱོབ་ལས་དོན་ལ་གནད་དོན་གསར་པ་དང་འགྲན་སློང་གསར་པ་སོགས་ལ་གདོང་ལེན་ཆེད་དུ་ཡིན་ཞིང། གཞི་གྲངས་དང་འཕྲུལ་རིག་བཅོས་རིག་སོགས་ལག་རྩལ་མང་དག་ཞིག་གསར་གཏོད་བྱེད་བཞིན་པའི་དུས་སྐབས་འདིར་ཁྲིམས་ལུགས་དེའི་ནང་དུ་རྒྱལ་ཁབ་ཀྱི་གསང་བ་སྲུང་སྐྱོབ་ལེགས་པོ་བྱེད་མཁན་མི་སྒེར་པ་དང་རྩ་འཛུགས་ཁག་ལ